ཨ་མེ་རི་ཁའི་སྲིད་འཛིན་བུ་ཤི་ཡིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཆེན་གྱི་སྟེང་དུ་མཐའ་མའི་གཏམ་བཤད་གནང་ནས་འཛམ་གླིང་ཧྲིལ་བོར་རྡོག་རྩ་གཅིག་སྒྲིལ་གྱིས་འཇིགས་སྐུལ་རིང་ལུགས་པ་ལ་ངོ་རྒོལ་བྱེད་དགོས་པའི་འབོད་སྐུལ་བརྒྱབ་ཡོད། སྲིད་འཛིན་ཁོང་གིས་ད་རུང་འཇིགས་སྐུལ་རིང་ལུགས་ཀྱིས་དམངས་གཙོ་ཅན་དུ་འགྱུར་བཞིན་པའི་རྒྱལ་ཁབ་སྟེ་ཨི་རག་དང་ཨ་ཧྥི་གྷན་སི་ཐན་ལྟ་བུ་ལ་ཉེན་ཁ་ཆེན་པོ་ཞིག་བཟོ་བཞིན་ཡོད་པས་འཛམ་གླིང་འགོ་ཁྲིད་རྣམ་པས་རྒྱལ་ཁབ་དེ་གཉིས་ཀྱི་གཞུང་ལ་རྒྱབ་སྐྱོར་བྱེད་དགོས་ཞེས་གསུངས་ཡོད།

དེའི་སྔོན་ལ་སྲིད་འཛིན་ཁོང་ནི་རྒྱལ་ཚོགས་སུ་ཕཱ་ཁི་སི་ཐན་གྱི་སྲིད་འཛིན་ཨ་སེ་ཧྥི་ཨ་ལི་ཛར་དཱ་རི་དང་མཇལ་འཕྲད་གནང་བ་རེད། སྲིད་འཛིན་བུ་ཤི་ཡིས་ཉེ་ཆར་གྲོང་ཁྱེར་ཨིས་ལཱ་མཱ་བཱད་ནང་གི་མགྲོན་ཁང་ལ་གཏོར་རྒོལ་ཐེབས་པ་དེར་ཁ་རྡུང་བཏང་ནས་འདས་པོ་དག་གི་བཟའ་མི་གཉེན་ཉེ་རྣམས་ལ་སེམས་གསོ་དང་འཚམས་འདྲི་གནང་ཡོད། སྲིད་འཛིན་ཛར་དཱ་རི་ཡིས་ཁོང་གི་རྒྱལ་ཁབ་ཀྱིས་འབོད་སྐུལ་དེ་དང་ལེན་བྱས་པ་ཡིན་ཟེར། ཁྱོད་ཀྱིས་འཚམས་འདྲི་གནང་བ་དེ་ལ་བཀའ་དྲིན་ཆེ། ང་ཚོས་ངེས་པར་དུ་མཉམ་འབྲེལ་བྱས་ནས་ཨི་རག་གི་དམངས་གཙོ་ལམ་ལྷོང་ཡོང་བ་ཞིག་བྱེད་དགོས།
སྲིད་འཛིན་བུ་ཤི་ཡིས་མཉམ་འབྲེལ་རྒྱལ་ཚོགས་ལ་བཙན་ཤེད་དབང་བསྒྱུར་དང་རེ་ཐག་ཆད་པའི་གནས་བབ་ཀྱི་གདོང་ལེན་བྱེད་དགོས་པའི་འོས་འགན་ཡོད་ལ་ཆ་རྐྱེན་དེ་ནི་འཇིགས་སྐུལ་རིང་ལུགས་སྐྱེད་སྲིང་ཡོང་བའི་རྨང་གཞི་རེད་ཟེར་ཁོང་གིས་ད་རུང་རྒྱལ་ཚོགས་ཀྱིས་འཛམ་གླིང་ཡོངས་སུ་སྨྲ་བརྗོད་རང་དབང་དང་དམངས་གཙོའི་སྲིད་གཞུང་ཚུགས་པར་སྐུལ་འདེད་བྱེད་དགོས་ཟེར། གྲོས་གཞི་ཚང་མ་ཞིབ་བསྡུར་བྱས་ན་དུས་དང་གནས་ལ་ཁྱད་པར་མེད་པར་མང་ཚོགས་ལ་འདམ་ག་སྤྲོད་དགོས་པ་དང་ཚང་མས་རང་དབང་ལྡན་པ་ནི་མཐའ་མའི་བདེན་པ་དེ་རེད། སྲིད་འཛིན་ཁོང་གིས་བསྐྱར་དུ་ཨི་རག་དང་ཨ་ཧྥི་གྷན་སི་ཐན་གཉིས་ནི་འཚར་ལོངས་ཡོང་བཞིན་པའི་དམངས་གཙོའི་རྒྱལ་ཁབ་ཡིན་ཞེས་བཤད་དེ། རྒྱལ་ཁབ་དེ་གཉིས་ལ་རོགས་སྐྱོར་བྱེད་དགོས་པའི་འབོད་སྐུལ་བརྒྱབ་ཡོད། སྲིད་འཛིན་ཁོང་གིས་ད་རུང་ཨི་རག་གིས་ད་ལྟ་རང་མོས་འོས་བསྡུ་གི་གྲ་སྒྲིག་བྱེད་བཞིན་པ་དེ་ནི་རྒྱལ་ཁབ་དེའི་དམངས་གཙོའི་ལམ་དུ་བསྐྱོད་བཞིན་པའི་རྟགས་མཚན་རེད་ཟེར། ང་ཚོ་རྒྱལ་ཁབ་མང་དག་གི་བར་དུ་ཨི་རག་གི་གནད་དོན་ཐོག་ཏུ་ལྟ་ཚུལ་མི་འདྲ་བ་འགའ་ཞིག་བྱུང་ནའང། ང་ཚོས་རྒྱལ་ཁབ་དེ་གཏན་འཇགས་དང་ཞི་བདེའི་ལམ་དུ་བསྐྱོད་བཞིན་པར་དགའ་བསུ་བྱེད་དགོས་པ་རེད། ཨ་རིའི་མ་རྐང་ཚོང་ར་དང་ཐག་ཉེ་བའི་ས་དེ་རུ་སྲིད་འཛིན་བུ་ཤི་ཡིས་འཛམ་གླིང་ཡོངས་ལ་ཨ་རིའི་ནོར་སྲིད་ཉམས་ཉེས་ལ་སེམས་ཁྲལ་བྱེད་མི་དགོས་ཞེས་གསུངས་ཡོད། སྲིད་འཛིན་སྦུ་ཤི་ཡིས།